ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་རེད། སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་ལྔའི་ཉིན་ནས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་མཐོང་ཡ་མེད་པ་ཆགས་ཡོད་པས། ཆིན་ཀང་ལ་དཀའ་ངལ་གང་འཕྲད་ཡོད་པ་དང་ཡང་ན་ཁོང་གང་དུ་ཡོད་མིན་སྐོར་ལ་ཡང་དེང་སྐབས་གསར་འགྱུར་བརྒྱུད་ལམ་ཁག་གིས་གླེང་སློང་མང་པོ་ཞིག་བྱེད་བཞིན་འདུག་བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་གནད་དོན་དེའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཚང་མས་ཕལ་ཆེར་གསན་ཡོད་ཀྱི་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང། ག་པར་ཕྱིན་པ་རེད། དཀའ་ངལ་ག་རེ་འཕྲད་པ་རེད་ད་གང་འདྲ་མཐོང་ཡག་ཡོད་མ་རེད། དེ་འདྲ་སོང་དུས་འདི་སྐོར་ལ་ཡག་ཚོད་དཔག་དང་གསར་འགྱུར་འདི་འདྲ་མང་པོ་ཞེ་པོ་ཅིག་ཐོན་ཤག། ད་ཆིན་ཀང་དངོས་གནས་ན་གི་ཡོད་དང་ག་རེ་བྱེད་ཀྱི་ཡོད། དེ་ཚོ་ཡིན་ན་ད་ཕལ་ཆེར་སྒང་ག་ལོག་ཚོད་དཔག་མི་ཤེས་དངོས་གནས་ཀྱི་གནས་ཚུལ་ཅིག་ཕལ་ཆེར་གསལ་པོ་ཤེས་མཁན་ཅིག་ད་རྒྱ་ནག་གཞུང་གི་ཤིང་གི་ཡོད་ཀྱི་དེ་ལས་གང་དག་ཕྱི་ལ་མ་ཤེས་པ་བྱས་བསྡད་ཡོད་རེད། ད་དེ་ཚོའི་སྐོར་ལ་ཡང་ཁོའི་དོན་སྙིང་ག་རེ་ཡིན་མིན་དང་དེ་སྐོར་ལ་ཡང་ངས་ད་རིང་བགྲོ་གླེང་གཙོ་བོ་ཞུ་དགོས་བསམ་བྱུང། དེ་ཚོ་མ་ཞུས་གོང་ལ་ཡང་ཨ་ལེ། ང་ཚོས་དངོས་གནས་ཤེས་པའི་རྒྱབ་ལྗོངས་ཀྱི་གནས་ཚུལ་ཅིག་ངས་ངོ་སྤྲོད་ཞུས་པ་ཡིན་ན། དང་པོ་དེ་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་ལྔའི་ཉིན་དེ། རྒྱ་ནག་ལ་ཡང་འབྱོར་པའི་ཝེ་ཏི་ནམ་དང་ཨུ་རུ་སུ་སི་རི་ལང་ཀའི་ཕྱི་འབྲེལ་མི་སྣ་ཁག་ཅིག་ལ་ཡང་ཆིན་ཀང་གིས་ཐུག་འཕྲད་བྱས་ཤག་དེ་ཚོ་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་མཐོང་ཡང་ཡོད་རེད། འདི་ནས་བྱས་ད་ད་ལྟ་བར་དུ་ད་རིང་འདི་ཡང། གཟའ་ཕུར་བུའི་ཞོགས་ཀས་ཆགས་བསྡད་ཡོད་ངས་དེ་གནས་ཚུལ་དེ་བཅུག་པའི་སྐབས་དེ་འདི་བར་དུ་ཡིན་ན་ཁྱོན་མཐོང་ཡ་མེད་པ་ཞིག་ལ་ལྷག་བསྡད་ཡོད་རེད། ཨ་ཆིན་ཀང་ཐོག་མར་དེ་ཉིན་མོ་ཁ་ཤས་ཤིག་མཐོང་ཡ་མེད་དུས་དེ་མི་མང་པོ་ཅིག་གིས་དོ་སྣང་བྱུང་མི་འདུག་དེ་ལ་ཡིན་ནའི་ལེ། དེ་རྗེས་ལ་ཡར་ལྷོ་ཤར་ཨེ་ཤེ་ཡའི་ནང་ཕྱི་སྲིད་བློན་ཆེན་དེ་གས་དེ་ཨིན་རྡུ་ནི་ཤི་ཡའི་རྒྱལ་ས་ཇི་ཁཱ་ཏཱའི་ནང་ལོགས་ལ་ཡར་ཁོང་ཚོ་ལྷན་འཛོམས་བྱེད་དགོས་རེད་དེ་ལ་ཡར་འགྲོ་མ་ཐུབ་བྱས་དེ་ཆིན་ཀང་ཚབ་ལ་ཝང་ཡི་འགྲོ་དགོས་དུས་ད་རྒྱ་ནག་གཞུང་གིས་དེ་ཡ་ཅིག་འགྲེལ་བཤད་ཅིག་མ་རྒྱག་རང་རྒྱག་པ་རྒྱབ་དུས་ཙམ་པ་ཡིན་ན་ཆིན་ཀང་ནི་གཟུགས་བདེ་པོ་ཡོད་མ་རེད་ཟེར་བྱས་རྗེས་འགྲེལ་བཤད་རྒྱབ་ཤག། ད་རྒྱ་ནག་གཞུང་གིས་ག་རེ་བཤད་པ་ཡིན་ན་ལས་ད་ཕྱི་ལོགས་ད་བར་ད་ཡིད་ཆེས་བྱེད་མཁན་ཡོད་སྲིད་ཀྱི་རེད་དེ་ལ་ཡིན་ན་རྒྱ་མིའི་ནང་ལོགས་ལ་ཡ་ད་དེ་རིང་ཁ་སང་རྒྱ་ནག་གཞུང་གིས་ག་རེ་བཤད་ནའི་ཡིད་ཆེས་མ་བྱེད་པ་བྱས་འདི་མ་ཡིན་པའི་སྒྲུང་གཞན་པ་ཅིག་གང་ལྟར་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་ཁྱབ་ཀྱི་འདུག་ག་ད་ག་ནང་བཞིན་ཡིན་ན་ད་རིང་ཆིན་ཀང་རྒྱ་ནག་གཞུང་གིས་གཟུགས་བདེ་པོ་ཡོད་མ་རེད་ཟེར་ལབ་ད་ག་རྒྱ་ཡིག་གི་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ད་སྣ་མིན་སྣ་ཚོགས་ཆིན་ཀང་ལ་ཡང་དཀའ་ངལ་ག་རེ་འཕྲད་མེད་དང་རྒྱུ་མཚན་ག་རེ་ཡིན་མེད་མང་པོ་ཞེ་པོ་ཅིག་ཐོན་སོང། དེ་ཚོ་ག་གི་བདེན་པ་ཡིན་དང་ག་གི་རྫུན་མ་ཡིན་དང་དེ་ཚོ་ཡིན་ན་ང་ཚོས་ཞིབ་ཞིབ་བཤད་ཁག་པོ་རེད་ཤག་རྒྱལ་སྤྱིའི་སྤྱི་ཚོགས་གསར་འགྱུར་བརྒྱུད་ལམ་བྱས་དེ་ཚོས་དོ་སྣང་བྱེད་ཡག་འགོ་འཛུགས་ཡག་འབྱོར་བ་འདི་ག་རེ་ཟེར་ན་ཁ་སེང་གཟའ་འཁོར་དེའི་ནང་ལོགས་ལ་ཡང་རྒྱ་ནག་ཕྱི་སྲིད་ལྷན་ཁང་གི་རྒྱུན་དུའི་གསར་འགོད་ཀྱི་ལྷན་ཚོགས་ཐོག་ལ་ཡང་གསར་འགོད་པས་ཡིན་ན་ཆིན་ཀང་གི་གནས་སྟངས་ག་འདྲ་ཡོད་རེད་ཟེར་བྱས་སྐད་ཆ་དྲིས་པའི་སྐབས་དེ་རྒྱ་ནག་ཕྱི་སྲིད་ལྷན་ཁང་ཝང་ཝུན་པིན་གྱིས་དེ་ཨ་ལེ་ཉལ་ཡ་སྐད་ཆ་ཅིག་ཙམ་པ། སྐར་ཆ་ཉི་ཤུ། སྐད་ཆ་མ་བཤད་པ་བྱས་ཤོག་གུ་དེ་ཕར་སློག་རྒྱབ། ཚུར་སློག་རྒྱབ། ག་རེ་བཤད་དགོས་ཡོད་མེད་བྱས་མ་ཤེས་པའི་བཟོ་འདྲ་བྱས་བསྡད་བྱས་སྐར་ཆ་ཉི་ཤུ་ཅིག་ཙམ་པ་གསར་འགོད་ཚོགས་འདུའི་སྒང་དུས་ཚོད་རིང་པོ་ཞེ་པོ་ཅིག་མི་སྒང་ག་ལོག་སྒུག་བྱས་བསྡད་དུས། འདི་ནས་ཡིན་ན་ཏན་ཏན་ཡིན་ན་ཆིན་ཀང་ལ་ཡར་ད་ཕལ་ཆེར། དཀའ་ངལ་ཆེན་པོ་ཞིག་འཕྲད་ཤག་བསམ་བསམ་ཕྱི་ལོགས་བསྡད་མཁན་གྱི་གསར་འགོད་པ་ཚོས་དོ་སྣང་དེ་འདྲ་བྱེད་བྱེད་གནས་ཚུལ་དངོས་གནས་དེ་སྤེལ་ཡག་དེ་འགོ་བཙུགས་སོང། དེས་མ་ཚད་ལྷག་པར་དུ་ད་རིང་དེ་གཟའ་ཟླ་བའི་ཉིན་གངས་སྐྱིད་ཨེ་ནི་ཕྱི་སྲིད་ལྷན་ཁང་གི་གསར་འགོད་ཚོགས་འདུའི་ཐོག་ལ་ཡ་ཕྱི་རྒྱལ་གསར་འགོད་པས་ཐེངས་མ་བཞི་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མའོ་ཉིང་ཟེར་མཁན་དེ་ཨ་ཅག་ལགས་འདི་ལ་སྐྱེལ་བཞེས་བྱས་སོང། དང་པོ་དེ་ཡིན་ན་ད་ཆིན་ཀང་གནས་སྟངས་ག་རེ་ཡོད་རེད་ཟེར་དུས་ཨ་ཅག་ལགས་འདི་གོ་རུ་མ་གོ་རུ་ཆགས་རྗེས་དངོས་གནས་བྱས་ན་གསལ་པོ་ཞིག་སྐད་ཆ་དྲིས་སོང་དེ་ལ་ད་སྐྱོར་ཞིག་རྒྱབ་རོགས་གྱིས་ད་ཟེར་བྱས། ཨ་ཡིན་ན་ང་འདི་གང་ཡང་བཤད་ཡ་མེད། ཨ་ནི་ཐེངས་མ་གཅིག་དེ་ད་ད་ཕྱི་རྒྱལ་གསར་འགོད་པས། ད་དེ་རིང་ཁ་སང་ཡིན་ན་ཆིན་ཀང་ཨ་ནི་ཁྱོད་རང་ཚོ་ཕྱི་སྲིད་ལྷན་ཁང་གི་བློན་ཆེན་རེད་པས་ཟེར་བྱས་རྗེས་ཅེས་དྲིས་དུས་མའོ་ཉིང་གིས་འདིའི་སྐོར་ལ་ཕྱི་སྲིད་ལྷན་ཁང་གི་དྲ་ལམ་ཐོག་ལ་ཡང་ལྟ་ག་རྒྱུགས་ཟེར་བྱས་ལབ་སོང་ད་དེ་ཚོ་གཙོ་བོ་ནི་ཧང་སངས་ཡ་རེད་པ། རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་ཁོང་ཚོའི་བློན་ཆེན་དེ་སུ་ཡིན་མིན་དེ་བཤད་ཡ་མེད་པ་ཟེར་ཚུལ་དེ་ཧང་སངས་ཨེར་རེད་གསར་འགོད་ཚོགས་འདུ་དེ་ལ་ཡང་རྒྱ་ནག་གི་ཆབ་སྲིད་ཐད་དབྱེ་ཞིབ་བྱེད་མཁན་དེ་ཚོས་དམིགས་བསལ་གྱིས་ཡིན་ན་ལྟ་ཕྱོགས་ཤིག་འདུག་དེ་ག་རེད་ཟེར་ན། འདི་མའོ་ཉིང་གིས་ཐད་ཀར་ལན་རྒྱག་ཏུ་ཡོད་མ་རེད་ལ་ཡིན་ནའི་འདིའི་སྐོར་ལ་ཡང་སྐད་ཆ་བཤད་པའི་སྐབས་དེ། ཆིན་ཀང་ཟེར་དེ་ཁོའི་མིང་དེ་ཁོ་རང་ཁ་ནས་ཐོན་གྱི་མི་འདུག། རྒྱ་ནག་ཕྱི་སྲིད་ལྷན་ཁང་གི་བློན་ཆེན་ཟེར་དེ་ཡིན་ན་མའོ་ཉིང་གིས་ད་གོ་སྒྲིག་ཡོད་ན་མེད་ན་དེ་རེད་པ། ད་དངོས་གནས་བྱས་ན་གོ་གནས་དེ་ཡོད་ཡོད་མེད་ཡིན་ད་སྤྱི་བཏང་ཆིན་ཆིན་ཀང་ཞེས་གཅིག་ཁོའི་མིང་དེ་དེ་སྟོན་དགོས་རྒྱུ་རེད་པ། འདི་མ་སྟོན་དགོས་དུས་ཏན་ཏན་ཕལ་ཆེར་ཆིན་ཀང་ལ་ཡ་ན་ཚ་མ་ཡིན་པའི་ཕལ་ཆེར་དཀའ་ངལ་འཕྲད་མེད་འགྲོ་ཟེར་བྱས་དེ་སྤྱི་བཏང་གི་ཚོད་དཔག་རེ་བྱས་ན་དེ་འདྲ་ཅིག་རེད་ཤག། དེ་གི་འདི་བློན་པེར་གྱི་ག་རེ་འདུག་ཟེར་ན་ཆིན་ཀང་ཟེར་མཁན་དེ་འདས་པའི་ལོ་གཉིས་གསུམ་གྱི་ནང་ལོགས་ལ་ཡ་ན་རྒྱ་ནག་ནང་ལོགས་བཤད་སྲོལ་བྱས་པ་ནི་ཐད་འཕུར་གནམ་གྲུ་འདྲ་ཅིག་ཡིན་ན་འཕར་ཚད་མགྱོགས་ཅིག་རེད། དེའི་སྔོན་ལ་ཡང་ཆིན་ཀང་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་བྱས་པ་རེད། ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་ཟེར་དེ་གོ་གནས་དེ་ག་མཐོ་པོ་མ་རེད། བྱེད་ཀྱི་བྱེད་ཀྱི་ཡིན་ན་ཞི་ཅིན་ཕིང་ད་ཕྱི་རྒྱལ་ཕྱིན་པའི་སྐབས་ལ་ཡང་ཕྱི་འབྲེལ་གྱི་ལས་དོན་ཐོག་ལ་ཡང་བཀོད་སྒྲིག་བྱེད་མཁན་ཅིག་དགོས་རེད། དེའི་ལས་ཀ་བྱས་བྱས་ཞི་ཅིན་ཕིང་དང་ཉེ་པོ་ཞེ་པོ་བྱེད་མཁན་ཞིག་བསྡད་ཡོད་ས་རེད། དེ་བསྡད་པའི་རྗེས་ལ་ཡང་ཟེར་ཡག་བྱས་པ་ནི་ད། ཞི་ཅིན་ཕིང་གིས་ཡིད་ཆེས་དང་ཐག་ཉེ་པོར་ཆགས་བྱས་རྒྱ་ནག་གི་ཨ་མི་རི་ཀར་བསྡད་མཁན་གྱི་གཞུང་ཚབ་དེ་ལ་བསྐོ་བཞག་བྱས་སོང་བ། རྒྱ་ནག་གི་གཞུང་ཚབ་ད་འཛམ་གླིང་ག་ས་གར་བཏང་གི་རེད་དེ་དག་ནང་ནས་ཁོ་ཚོ་ག་དུས་ཡིན་ན་གལ་ཆེ་ཤོས་དེ་གོ་གནས་མཐོ་ཤོས་དེ་ཡིན་ན་ཨ་མི་རི་ཀ་ལ་ཡོད་པའི་གཞུང་ཚབ་དེ་ལ་ངོས་འཛིན་བྱེད་ཀྱི་རེད་བྱས་ཙང་ཨ་མི་རི་ཀའི་གཞུང་ཚབ་ལ་གཏོང་ཡག་ཟེར་དེ་རྒྱ་ནག་ཕྱི་འབྲེལ་ལས་དོན་ནང་ལོགས་གོ་གནས་གལ་ཆེ་ཤོས་དང་དེ་འདྲ་ཅིག་ལ་ངོས་འཛིན་བྱེད་ཀྱི་རེད་བྱས་ཙང་དེ་ལ་ཆིན་ཀང་བཏང་པ་ག་རེ་ཟེར་རེད། དེ་ནས་ཡིན་ཨ་མི་རི་ཀར་སླེབས། ཨ་མི་རི་ཀའི་ནང་ལ་ཟླ་བ་བཅུ་གྲངས་ཅིག་བསྡད་རྗེས། དམིགས་བསལ་གྱི་ལས་ཀའི་གྲུབ་འབྲས་དང་དེ་འདྲ་ག་གེ་བསྟན་ཡག་ཡོད་མ་རེད་དེ་འདྲའི་ཡིན་གྱིན་ཡིན་གྱིན་ཡང་གློ་བུར་ཐོལ་རྒྱག་རྒྱ་ནག་ལ་ཕར་སྐད་བཏང་བྱས་ཡིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་བྱེད་བཅུག་སོང་ད་ལྟ་ཕྱི་སྲིད་བློན་ཆེན་བྱས་བྱས་དུས་ཚོད་རིང་པོ་ག་གེ་ཕྱིན་ཡོད་མ་རེད་ད་དེ་རིང་ད་དེ་ད་ག་རེ་ག་རེ་བྱས་ན་སུ་གང་ཅིག་གསལ་པོ་བཤད་ཡ་མེད་པ་ཆགས་དུས་ཙམ་པ་ད་དེ་རིང་འདི་ལ་ཡང་ཡིན་དམིགས་བསལ་དོ་སྣང་བྱེད་དགོས་ཡ་འདི་འདྲ་ཅིག་རེད་ཤག། ད་ཆིན་ཀང་ལ་ཡང་དངོས་གནས་དཀའ་ངལ་ག་རེ་འཕྲད་པ་རེད་ད་བཤད་སྲོལ་སྣ་མིན་སྣ་ཚོགས་འདུག་ཁ་ཤས་ཤིག་གིས་ཆིན་ཀང་གི་ཀུན་སྤྱོད་ཐོག་ལ་ཡང་ཁོ་རང་གི་བརྙན་འཕྲིན་གྱི་མདོ་འཛིན་བྱེད་མཁན་བུད་མེད་ཅིག་དང་ཟུར་ལ་ཡང་སྤུ་གུ་བཟོས་བྱས་ལ་དེ་ཡང་ཨ་མི་རི་ཀའི་ནང་ལ་ཡང་ཉེ་དུས་སྤུ་གུ་སྐྱེས་བྱས་ད་རྒྱ་ནག་གཞུང་གི་ཀུན་སྤྱོད་ཀྱི་ཐོག་ནས་ཡིན་ད་ཁོ་རང་ལ་ཡང་ཞིབ་བཤེར་བྱེད་བཞིན་ཡོད་རེད་ཟེར་མཁན་འདུག་ཡང་ཁ་ཤས་ཀྱིས་ཆབ་སྲིད་དང་དབང་ཆའི་འཐབ་རྩོད་བྱེད་མཁན་རེད་ཟེར་མཁན་དེ་གཅིག་བྱས་ན་ཁ་ཤས་བདེན་པ་ཡིན་གྱི་རེད་བསམ་གྱི་འདུག་ད་དེ་ཚོ་བཅས་གནས་ཚུལ་མང་པོ་འདིར་དོ་སྣང་རྒྱ་ནག་གི་གཞུང་གི་ནང་ལོགས་གནས་ཚུལ་དེ་ཚོ་ཕྱི་ལོགས་ལ་ཡང་འགྲེམས་སྟོན་བྱེད་དུས་ད་དེ་ཡིན་གྱི་མ་རེད་བསམ་བསམ་སྟེ། ལོ་མང་པོ་ཕྱིན་པའི་རྗེས་ལ་ཡིན་ན་མར་ཕྱི་མིག་ལྟ་དུས་ཨོ་གནས་ཚུལ་དེ་ཚོ་བདེན་པ་ཡིན་པ་དེ་འདྲ་མང་པོ་ཐོན་གི་འདུག་ག་བྱས་ཙང་དེ་ཚོ་བདེན་པ་མ་རེད་ད། དཀྲོག་གཏམ་རེད་ལབ་ནས་དེ་ཡོང་གི་མི་འདུག་དེ་ཚོ་གཅིག་བྱས་ན་བདེན་པ་ཡིན་སྲིད་བསམ་གི་འདུག་ད་ཡིན་ན་ལས་ད་ལྟ་ཡིན་ན་གཅིག་སུ་གང་གཅིག་དཔང་རྟགས་བྱས་ཏེ་ཏན་ཏན་རེད་བཤད་ཟེར་ཡ་ཞིག་གས་བཤད་ཡ་ཟེར་ཡ་མ་རེད། ད་ཡིན་ནའི་ད་རིང་གི་གནས་ཚུལ་འདི་བརྒྱུད་བྱས་རྒྱ་ནག་གཞུང་གི་ལས་ཀ་བྱེད་སྟངས་ཨ་ནི་གཞུང་གི་སྒྲིག་འཛུགས་ཡིན་ནའི་རེད་ད་ག་ནང་བཞིན་ཨ་ནི་གཞུང་གི་དཔོན་རིགས་ནང་ཁུལ་གྱི་འབྲེལ་བ་དང་དེ་ཚོའི་ཐོག་ནས་ལྟ་ཡག་གི་གོ་སྐབས་སུ་ཆགས་བྱས་ཨ་ནི་ད་རིང་གསར་འགྱུར་བརྒྱུད་ལམ་ནང་ལོགས་ལ་ཡང་གནས་ཚུལ་ཐོན་པའི་སྐབས་དེ་དག་མཁས་པ་དེ་འདྲ་མང་པོ་ཅིག་ལ་སྐད་ཆ་འདྲི་གི་འདུག་དེ་ཚོའི་ཁོ་ཚོའི་ལྟ་བ་འདི་སྣ་མིན་སྣ་ཚོགས་བཤད་བཞག་དེ་ནང་ནས་ངས་གསུམ་གོ་སུབ་ཏུ་ཕྱིན་ང་རས་བལྟས་པ་ཡིན་ན་གལ་ཆེན་པོ་འདུག་བསམ་བསམ་རེ་བྱེད་འགྲུ་བཅས་ཀྱི་ངོ་སྤྲོད་ཞུ་གི་ཡིན། གཅིག་ག་རེ་འདུག་རྒྱ་ནག་གཞུང་གི་ལས་ཀ་ག་རེ་བྱས་པ་ཡིན་ནའི་བྱེད་སྟངས་གཙོ་བོ་དེ་ནི་ད་གསང་བ་ཟེར་ཉར་ཡ་ཞེ་པོ་ཞིག་གལ་ཆེན་པོ་བརྩི་གི་རེད་གཅིག་བྱས་གཉིས་པ་དེ་ག་རེ་འདུག་ཟེར་ན་རྒྱ་ནག་གི་དམར་ཤོག་དང་པོ་སྔ་མོ་གསར་བརྗེ་འགོ་བཙུགས་དུས་ནས་བྱས་ད་ལྟ་བར་དུ། ལས་ཀ་ཚང་མ་ལོག་ཕ་གིར་ཁོང་ཚོའི་རྐང་པ་བཙུགས་ས་དང་དཔོན་རིགས་ཚང་མ་ལོག་ཡིན་ན་ཁོ་རང་ཚོ་ནང་ཁུལ་ཡིན་ནའི་རེད་ཡང་ཁོ་རང་ཚོ་ཕྱི་ལ་ཡིན་ནའི་རེད་མི་མང་ལ་ཡིན་ནའི་རེད་ཕྱི་རྒྱལ་ལ་ཡིན་ནའི་རེད་ག་རེ་ཟེར་ན

དང་པོ་དེ་གསང་བ་ཉར་དགོས་རེད་ཟེར་ཏེ་བསམ་བློ་དེ་ཡིན་ན་དེ་བཤད་ཉེན་དུ་མི་དགོས་ཟེར་ལས་ངན་དོན་དམིགས་བསལ་གྱི་གར་སྟོགས་ཟིན་དེ་ཁ་སང་དེ་ཡང་ཆིན་ཀང་མཐོང་ཡ་མི་འདུག་ཟེར་ལབ་པའི་སྐབས་དེ་ང་ཚོ་ཉིའུ་ཡོག་ཐེམ་སིའི་གསར་ཤོག་འདིས་ཆིན་ཀང་ག་པར་ཡོད་རེད་ཟེར་དེ་སྐོར་ལ་ཡང་མཁས་པ་དེ་འདྲ་མང་པོ་ཅིག་ལ་ཡང་སྐད་ཆ་འདྲི་གི་འདུག་དེའི་ནང་ལོགས་ལ་ཡང་ཧོང་ཀོང་དབྱིན་ཇིའི་གསར་ཤོག་སའུ་ཆ་ན་མོ་ནིང་ཕོ་སི་ཟེར་མཁན་དེའི་རྩོམ་སྒྲིག་པ་ཝི་ལི་ལམ་ཟེར་མཁན་ཅིག་རེད་ཁོ་རང་མཁས་པ་ཞིག་རེད་ད་དེ་ར་གེ་སི་གསར་འགོད་པའི་རྩོམ་སྒྲིག་གི་ལས་ཀ་ནས་དེ་བཞག་བྱས་ད་ལོ་མང་པོ་ཕྱིན་རྗེས་ཡིན་ན་རྒྱ་ནག་གི་ཆབ་སྲིད་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཅིག་རེད་བྱས་ཙང་ཁོ་རང་གིས་དེ་གསུངས་ཤག། ད་ད་རིང་ནས་ག་རེ་མཐོང་ཐུབ་ཟེར་ན། རྒྱ་ནག་ལས་ག་རེ་བྱས་ན་ལས་གསང་བ་ཟེར་དེ་ཞིབ་ཚགས་ཆེན་པོ་བྱས་བྱས། ད་གཅིག་བྱས་ན་ད་རིང་དངོས་གནས། ཆིན་ཀང་ན་ཡོད་སྲིད་གི་རེད། ཆིན་ཀང་ན་ཡོད་པ་ཡིན་ན་དངོས་གནས་འཛམ་བུ་གླིང་ག་པར་ཡིན་པ་ཡིན་ན་ལས་ཆིན་ཀང་ན་གི་ཡོད་རེད་སྨན་ཁང་འདི་ན་ཡོད་རེད་ཆིན་ཀང་སྨན་བཅོས་བྱེད་མཁན་ཨེམ་ཆི་དེ་མར་ཐོན་བྱས་ཨོ་ཆིན་ཀང་འདི་ན་གི་འདུག་ཕ་གི་ན་གི་འདུག་ད་ཞིབ་ཕྲ་ཞིག་བཤད་ནའི་མ་བཤད་ནའི་དོ་ཨ་མི་རི་ཀའི་ནང་དོ་ཡིན་ན་སྲིད་འཛིན་ཡིན་ན་ལས་དོགས་པ་དཔོན་རིགས་གལ་ཆེན་པོ་ཡིན་ནའི་རེད་ཡང་མི་རྒྱུ་རྫི་ཀུན་དེ་ཡིན་ནའི་རེད་འདི་ན་སོང་ན་ཨེམ་ཆི་མར་ཐོན་བྱས་ད་མི་ཚང་མ་ལོག་དེ་ཤེས་དགོས་ཨ་མ་དེ་ལ་ཡིན་ནི་ལས་སྤྱི་ཚོགས་ནང་ལོགས་ཀྱི་འགན་འཁྲི་འཁྱེར་མཁན་གྱི་མི་ཞིག་ཡིན་དུས་ཙམ་པ་ཁོའི་སྒེར་གྱི་གནས་ཚུལ་མ་རེད་འདི་སྤྱི་ཚོགས་ཁོ་རའི་གནས་ཚུལ་ཆ་ཚང་འདི་སྤྱི་ཚོགས་ལ་ཡ་ཕར་ངོ་སྤྲོད་བྱས་བྱས་ཨ་ནི་མི་དེ་ན་ཚ་འདི་ན་གི་འདུག་ཉེན་ཁ་འདི་འདྲ་ཞིག་འདུག་ཟེར་བྱས་རོབ་ཙམ་བཤད་དེ་ཡིན་ནའི་གལ་ཆེན་པོ་ཞེ་པོ་ཅིག་རེད་གང་ལྟར་རྒྱ་ནག་གི་དེ་འདྲ་བྱེད་ཤེས་བའི་ལུགས་སྲོལ་ཡོད་མ་རེད་དཔེར་ན་ཆ་བཞག་པ་ཡིན་ན

འདི་ཚོ་ཡིན་ན་ཡོང་གི་མ་རེད་པ་བྱས་ཙང་ཡིན་ནའི་ལས་ད་དེའི་ཁོའི་གོམས་གཤིས་ངན་པ་དེ་ཡིན་ན་རྒྱ་ནག་གཞུང་ངོས་ནས་བཤད་ན་འགྱུར་ཐབས་མེད་པ་ཞིག་དང་ཨ་མ་ཙང་ཁོ་པ་ཡིན་ན་ཁོ་ཚོས་གསང་བ་ཉར་ཡ་ཟེར་དེ་ཡིན་ན་ཁོ་ཚོའི་ལག་ཆ་ལྟ་བུ་ཞིག་དང་མཚོན་ཆ་ལྟ་བུ་ཞིག་ལ་བེད་སྤྱོད་གཏོང་གི་ཡོད་པ་རེད་གཙོ་བོ་དེ་ཁོ་རང་གིས་འདིར་གསུངས་བཞག་དེ་ནས་ཡང་དེ་ཨ་རིའི་རླུང་འཕྲིན་ཁང་རྒྱ་སྐད་སྡེ་ཚན་གྱིས་ཡང་དེ་སུང་ཡུང་ཡི་ཟེར་མཁན་ཅིག་ཁོ་རང་ད་དེ་སྔོན་ལ་ཡ་ཀ་ལི་ཧྥོ་ནི་ཡ་ད་སློབ་གྲྭ་ཆེན་པོ་གཅིག་གི་དགེ་རྒན་ཆེན་པོ་བྱས་པ་རེད་སུང་ཡུང་ཡི་ཟེར་མཁན་དེ་ཡིན་ན་ད་རྒྱ་ནག་གི་རིག་གནས་གསར་བརྗེའི་སྐོར་ལ་ཡ་ད་ཞིབ་འཇུག་ཞེ་པོ་གཏིང་ཟབ་པོ་དངོས་གནས་རྒྱ་ནག་གི་རིག་གནས་གསར་བརྗེའི་སྐོར་ལ་ཡ་ཤེས་དགོས་ཀྱི་ཡོད་ན་ཕལ་ཆེར་སུང་ཡུང་ཡི་གིས་བྲིས་པའི་ད་ཨིན་ཇིའི་ནང་ལོགས་ལ་ཡོད་རེད་ད་རྒྱ་ཡིག་ནང་ལ་རྩོམ་དང་དེབ་འདི་མང་པོ་ཡོད་རེད་དེ་ཚོ་ཡིན་ན་ཕལ་ཆེར་ངས་བྱས་ན་གཏིང་ཟབ་ཤོས་དང་རྒྱ་ཆེ་ཤོས་བསམ་གྱི་འདུག་ཁོ་རང་ལ་ཡང་ད་རིང་གི་གནས་ཚུལ་འདི་ནས་བཀའ་འདྲི་ཞུས་པའི་སྐབས་དེ་ཁོ་རང་གཙོ་བོ་དེ་གསུངས་ཤག་དོགས་པ་བྱེད་ཡག་དེ་དང་ཆབ་སྲིད་ཀྱི་འཐབ་རྩོད་བྱས་པའི་སྐབས་དེ་ཕན་ཚུལ་གདུག་རྩུབ་ཆེན་པོ་དང། འདི་འདྲས་བྱེད་ཡག་དེ་ཡིན་ན་ད་རྒྱ་ནག་དམར་ཕྱོགས་ཀྱི་གོམས་གཤིས་ངན་པ་ཡིན་པ་མ་ཟད་ཡིན་ཁོ་རང་གསུང་ཡག་བྱས་པ་ན་ད་མའོ་ཙེ་ཏུང་གི་རྗེས་ལ་ཡག་ཏེང་ཞའོ་ཕིང་འདི་ལ་ཡག་ཕྲན་བུ་འགྱུར་ལྡོག་བཏང་ཡག་གི་ཐབས་ཤེས་བྱས་པའི་རྗེས་ལ་ཡག་ད་དེ་རིང་ཁ་སང་ཡང་ཞི་ཅིན་ཕིང་གིས་བསྐྱར་དུ་སྔས་མ་མའོ་ཙེ་ཏུང་ནང་བཞིན་བྱས་བྱས་ཚང་མ་ལ་དོགས་པ་བྱས། དོགས་པ་བྱས་པ་མ་ཟད་ཡིན་ན་ད་སོ་སོ་ལ་ད་མ་དགའ་མཁན་དང་ཡང་ན་སོ་སོ་ལ་ཡག་ཅིག་གི་འགྲན་རྩོད་བྱེད་ཀྱི་འདུག་བསམ་ཡག་གི་འདི་དོགས་པ་ཡོད་པའི་མིར་ད་གཅིག་བྱས་ན་འགྲན་རྩོད་དངོས་གནས་བྱེད་ཀྱི་ཡོད་མ་རེད། འདི་ཚོ་ཡིན་ན་མེད་པ་བཟོ་བའི་སྐབས་དེའི་བཟོ་སྟངས་བྱས་པ། འདི་ཡིན་ན་དཔེ་ཞེ་པོ་ཞིག་གདུག་རྩུབ་ཆེན་པོ་དང་དཔོན་རིགས་ཚང་མའི་རྒྱུན་དུ་འཁོར་ནས་ཁོང་ཚོའི་འཚོ་བའི་ཁོར་ཡུག་ནང་ལོགས་ལ་ཡག་ཞེ་པོ་ཉེན་ཁ་ཆེན་པོ། ལས་ཀ་ཉེན་ཁ་ཆེན་པོ་འདི། ད་དགའ་བ་ལ་དཔེར་ན་ཆ་བཞག་ང་ཚོའི་ལས་རིགས་ནང་ལོགས་ལ་ཡང་ལས་རིགས་ཁ་ཤས་ཉེན་ཁ་ཆེན་པོ་ཞེ་པོ་ཅིག་རེད་ཟེར་ལབ་ཀྱི་རེད་བ་དཔེར་ན་ཆ་བཞག་ཉེན་རྟོག་མི་སྣ་བཟུམ་དེ་ཡིན་ན་རྒྱུན་དུ་འཁོར་ནས་ཁྲོམ་གཞུང་ལ་ཡང་རྡོ་བ་རྒྱག་རེས་རྒྱག་མཁན་དང་མེ་མདའ་རྒྱག་མཁན་དེ་ཚོ་བཀག་དགོས་དུས་སུ་ཁོ་ཉེན་ཁ་ཆེན་པོའི་ལས་ཀ་རེད་བ་འདི་ནང་བཞིན་བྱས་བྱས་ཡིན་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཀྱི་ལས་ཀ་དེ་ཉེན་ཁ་ཆེན་པོའི་ལས་ཀ་ཞིག་ཆགས་བསྡད་ཡོད་རེད་ཁོ་རང་གི་གཙོ་བོ་དེའི་སྒང་ནས་བཤད་བཞག་ངའི་ལྟ་ཚུལ་ལ་རྒྱ་ནག་དཔོན་རིགས་ཀྱི་ནང་ལོགས་ཀྱི་གོམས་གཤིས་དེ་ཚོ་ཞེ་དྲག་གི་སྡུག་ཅག་ངན་པ་རེད་བཞག། ལྷག་པར་དུ་ཨ་མི་རི་ཀར་སླེབས་ཚར་བའི་རྗེས་ལ་ཡིན་ན་ཅིག་མཐོང་གི་འདུག་ཨང། ཨ་མི་རི་ཀའི་ནང་ལོགས་ལ་ཡང་ང་བསྡད་ཡ་ཅིག་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་ལས་ཀ་བྱེད་མཁན་ཅིག་གི་ངོས་ནས་ཡིན་ན་ཨ་རིའི་དབུས་གཞུང་གི་ལས་བྱེད་པའི་ཁོངས་བརྩི་གི་རེད། ད་ཨ་མི་རི་ཀའི་གཞུང་གི་ལས་ཀའི་འགྲོ་སྟངས་དེ་ག་རེ་ཟེར་ན། གཞུང་གི་དབུས་གཞུང་གི་ལས་བྱེད་པ་དེ་ཚོ་ཡིན་ན་ཕྱི་སྲིད་ལྷན་ཁང་ནས་བྱས་ད་ང་ཚོ་ཆུང་ཆུང་ཆ་བཞག་ན་ཨ་རིའི་རླུང་འཕྲིན་ཁང་བཟུམ་དེ་ད་ལས་ཁུངས་མང་པོ་ཡོད་རེད་བ་དེ་ཚོ་ཡིན་ལས་བྱེད་པ་དེ་ཚོ་ཡིན་སྤྱིར་བཏང་ཅིག་ལོ་ཉི་ཤུ་སུམ་ཅུ་གི་ཚད་ཅིག་ཡོད་ནས་ཁོ་ལས་བྱེད་པ་ཅིག་བྱེད་ཕྱིན་བྱས། ད་ལས་བྱེད་པ་དེ་ཚོ་ཡིན་ན་ག་ལེ་ག་ལེ་ད་བྱས་ཁོ་ལས་ཀའི་ཁོ་ཚོའི་ཆེད་ལས་ཀྱི་ཐོག་ནས་ཡིན་ན་གོ་ས་གུ་རུ་མཐོ་པོ་སླེབས་ཡག་ཡོད་རེད། ཡིན་ནའི། དངོས་གནས་རང་ཕ་གིའི་ཕྱི་སྲིད་ཀྱི་བློན་ཆེན་དང། ད་ག་ནང་བཞིན་ཐ་ན་དཔེ་བཞག་ང་ཚོ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་འགན་འཛིན་གཙོ་བོ་བྱས་པའི་ལས་ཀ་དེ་ཚོ་བཟུམ་དེ་མང་པོ་ཅིག་ཡིན་ན། སྲིད་འཛིན་སུ་ལ་ཡག་ཡིན་ན་རྒྱལ་ཁ་ཐོབ་པ་ཡིན་ནའི་སྲིད་འཛིན་དེས་བསྐོ་བཞག་བྱེད་ཀྱི་རེད་དེ་བསྐོ་བཞག་བྱས་དེ་ག་ལ་མང་པོ་ཅིག་ལས་ཁུངས་ཀྱི་འགོ་ཁྲིད་འདི་སྔོན་ནས་ལས་ཀ་བྱེད་མཁན་དེ་གའི་ལས་བྱེད་པའི་ནང་ལོགས་ནས་སྤྱིར་བཏང་བསྐོ་བཞག་བྱེད་ཀྱི་མ་རེད་བསྐོ་བཞག་དེ་ཚོ་མང་ཆེ་ག་རེ་ཟེར་ན། གཞུང་གི་ཕྱི་ནས་སློབ་གྲྭ་ཆེན་པོའི་དགེ་རྒན་ཆེན་པོ་དེ་ཡིན་ནའི་རེད། ཚོང་ལས་ཆེན་པོའི་འདི་འགོ་ཁྲིད་དང་འཇོན་ཐང་ཆེན་པོ་འདི་ཡིན་ནའི་རེད། ཨ་ནི་ད་ཞིབ་འཇུག་བྱེད་མཁན་རྒྱུན་དུ་འཁོར་ནས་འདི་འདྲ་དང་འདི་འདྲ་མང་པོ་ཅིག་བསྐོས་བྱས། ད་མི་དེ་ཚོ་ག་རེ་ཟེར་ན་བསྐོ་བཞག་བྱས་ཕྱི་སྲིད་བློན་ཆེན་ཡིན་ན་ཕྱི་སྲིད་བློན་ཆེན་ཡིན་ན་ག་འདྲ་གཅིག་ཟླ་བ་ཁ་ཤས་ཡིན་ནའི་རེད་ལོ་ཁ་ཤས་ཡིན་ནའི་རེད་བྱས་དེ་བྱས་བྱས་པའི་སྐབས་དེ་གལ་སྲིད་སྲིད་འཛིན་དང་འཆམ་གྱི་མི་འདུག་ན། ལྟ་བ་དང་དེ་མཐུན་གྱི་མི་འདུག་ན་ཡང་ན་སོ་སོས་དགོངས་པ་ཞུས་ཡང་ན་སྲིད་འཛིན་གྱིས་འོ་ད་ཁྱེད་རང་ངས་དེའི་ལས་ཀ་མཐུན་གྱི་མི་འདུག་འགྲོ་རོགས་བྱེད་ལབ་ན་མི་དེས་འོ་ད་ཐོན་བྱས་ནང་ཕྱིན་བྱས་འདི་སང་ཉིན་འདི་ནས་ཕྱིན་བྱས་ཁོ་སྔས་མར་ལས་ཀ་ག་རེ་ཡོད་ནའི་དེར་ཕྱིན་བྱས་འདི་ཉིན་ག་རེ་ནས་ཚར་བྱས་ལོ་གཅིག་གཉིས་ཕྱིན་སོང་དེབ་ཅིག་བྲིས་བྱས་འདི་སྐབས་འདི་ང་དཀའ་ངལ་ག་རེ་འཕྲད་མེད་སྐོར་འདི་འབྲི་གི་འདུག་ག་ད་རྒྱ་ནག་འདི་འདྲ་མ་རེད་བ་རྒྱ་ནག་གི་དཔོན་རིགས་འདི་ལྷག་པར་དུ་ཆེས་མཐོའི་དཔོན་རིགས་འདི་ཚོ་གང་ག་འོག་ནས་ག་ལེ་ག་ལེ་བྱས་འཛེགས་བྱས་ད་དཔོན་རིགས་ཅིག་ཅིག་འབྲེལ་བ་དེ་རྙོག་དྲ་ཞེ་པོ་ཅིག་བྱས་ད་འབྲེལ་བ་འདི་ཚོ་གང་ག་ཆབ་སྲིད་འཐབ་རྩོད་ད་འདི་ཚོ་ཞེ་པོ་ཅིག་འདྲེས་བཅས། ད་ཡི་གེའི་སྔོན་གནས་ཐ་མ་སྟེ། རྩེར་གཅིག་ག་བར་ལེགས་ནི་ལས་བཅས། ཨ་ནི་འདི་སླེབས་པའི་རྗེས་ལ་རྒྱན་གོ་ཆ་རྒྱན་ཡོན་རིགས་དྲུག་གོ་ནི་ནི་ད་དར་གས་སེ་རྒྱན་ཡོན་ཅན་ནི་ད་གོ་ཡ་སེ་མེད་པ་ཆགས་འདུག་ཨ། འདི་འདྲ་མིན་པར་འདིའི་དཀྱིལ་ཏེ། གང་དག་ཆབ་སྲིད་ཀྱི་ལྟ་བ་ཡིན་ནའི་རེད་ཡ་མི་དང་མི་སྒེར་གྱི་བར་དུ་ལ་གི་འབྲེལ་བ་ཡིན་ནའི་རེད་འདི་ཐོག་གི་དཀའ་ངལ་རེ་འཕྲད་སོང་ན། ད་དཀའ་ངལ་འཕྲད་བའི་ཉེན་ཁ་དེ་དོ་ཨ་མི་རི་ཀའི་གོང་ད་ང་ལས་ཀ་དེ་བྱེད་སྙིང་འདོད་མི་འདུག་ཟེར་ནའི་རེད་འོན་ད་ཁྱེད་རང་ལས་ཀ་དེ་བྱེད་མ་དགོས་ད་འགྲོ་རོགས་ཞེས་ལབ་ནའི་རེད། དེ་འདྲ་མ་ཡིན་པ་ཡིན་གཅིག་མིན་གཅིག་འཐབ་རྩོད་བྱས་བྱས། མི་དེ་ཚོ་བཙོན་ཁང་ནང་བཅུག་གི་ཡོད་ནའི་རེད་ཐ་ན་དཔེར་བཙོན་ཁང་ནང་སྡུག་སྦྱོང་བཏང་བྱས་པས་བསད་ཀྱི་ཡོད་ནའི་རེད་ད་སྔ་མོ་འདི་པེ་ཅིང་ཡ་ཆིན་ཁྲེང་ཟེར་མཁན་དར་ཁེ་སེ་ཡོད་རེད་རྒྱ་ནག་གི་དཔོན་པོ་བཅུག་བཅུག་སའི་བཙོན་ཁང་བཅུག་རེད་ད་དེའི་ནང་ལོགས་ཀྱི་ཨ་ནི་ཁོང་ཚོའི་སྡུག་གུ་སྟེར་སྟངས་དང་དེ་ཚོ་བཙོན་ཁང་འོག་དོ་བ་ལ་ཡ་བཙོན་པོ་སྐྱོ་པོ་འདི་ད་སྤྱིར་བཏང་མི་རྒྱུན་ལྡན་འདི་ཡོད་རེད་པ་དེ་ཚོ་ལ་ཡ་ད་རྒྱ་ནག་གཞུང་དོ་བ་སྡུག་སྦྱོང་བཏང་ཡ་ད་དེ་ཚོ་ཞེ་པོ་ཅིག་གཏོང་གི་ཡོད་རེད་པ། དེ་ཚོ་ལས་གང་དག་ཚགས་མེད་ན་ལས་འཇམ་པོ་བྱེད་མི་འདུག་ཨ། སྤྱིར་བཏང་ཅིག་ང་ཚོ་ཅིག་དཔོན་པོ་ཚོ་ཡིན་ན་གད་ཅིག་མར་བསམ་གྱི་རེད་པ། དེ་འདྲ་ཅིག་མ་རེད་ད་དེ་སྔོན་ལ་ཡ་ཡིན་ན་རིག་གནས་གསར་བརྗེ་བརྒྱུད་དེ་ཐ་ན་ཕར་ཞོག་ང་རང་ཚོའི་ད་བོད་པའི་ནང་ལོགས་ལ་འབའ་པ་ཕུན་ཚོགས་དབང་རྒྱལ་ལགས་ལ་འབའ་པ་ཕུན་ཚོགས་དབང་རྒྱལ་ལགས་དེ་ལོ་བཅུ་དྲུག་བཅུ་བདུན་ཕལ་ཆེར་ཆིན་ཁྲེང་ཟེར་མཁན་བཙོན་ཁང་ནང་བཞུགས་པ་རེད་དེ་བཞུགས་བཞུགས་རུང་ག་ད་ཁོ་རང་ལ་ཡང

མདུན་ལམ་དང་འཚོ་བ་དང་ཐ་ན་ཕར་ཞོག་དེའི་ཕ་མ་སྤུན་ཀྱག་དང་ཚང་མ་མེད་པར་བཟོ་ཡག་དེ་རྒྱ་ནག་དམར་ཤོག་གི་ལུགས་སྲོལ་ཅིག་རེད་དང། དེ་ག་འདི་གཞན་པ་ཅིག་ཁར་སོང་དོགས་པ་ཆེ་ཨ་ད་དེ་སུང་ཡུང་ཡི་གིས་ལབ་བཞག་དེ་སྔོན་ལ་ཡ་མའོ་ཙེ་ཏུང་དོགས་པ་བྱས་བྱས་ད་ཁོ་རང་གི་གཡས་གཡོན་ལ་ཡོད་པའི་དངོས་གནས་བྱས་ནས་རྦད་དེ་མའོ་ལ་ཡར་ངོ་རྒོལ་བྱེད་དགོས་བསམ་མཁན་འདི་བཅད་མ་ད་མའོ་ལ་ཞེ་པོ་ཅིག་ལྷག་བསམ་རྣམ་དག་བྱས་ལྷ་རེད་ཟེར་མཁན་དེ་ཚོ་མི་ཚོ་ཚང་མ་ལོག་ལ་ཡར་དོགས་པ་བྱས་བྱས་རེད་བྱས་བྱས་གང་ལྟར་རྩ་མེད་བཟོས་བྱས་ཁྲིད་འདུག་ཨ་མི་ཁྱོན་ནས་བཞག་ཡོད་མ་རེད་ད་ད་རི་གས་ས་ཞི་ཅིན་ཕིང་ད་དཔེར་ན་ཨ་ནི་ད་སུང་ཡུང་ཡི་ཟེར་མཁན་དེ་ད་མའོ་སྐོར་ལ་ཞིབ་འཇུག་ཞེ་པོ་བྱེད་མཁན་རེད་པ་བྱེད་སྟངས་དེ་ཚོ་འདྲ་རུ་འདྲ་རུ་འདུག་བྱེད་སྟངས་དེ་འདྲ་ཡིན་དུས་ཙམ་པ་གཏན་གཏན་ཡིན་ཟེར་དགོས་ས་དཔོན་རིགས་ཚོའི་ནང་ལོགས་ལ་ཡ་འདི་སྔོན་ལོ་ཁ་ཤས་ཤིག་གོང་དང་མ་འདྲ་ད་དངངས་སྐྲག་ཆེ་རུ་ཆེ་རུ་འགྲོ་གི་རེད་དེ་འདྲ་ཅིག་ཡོང་དུས་ཁྱིམ་ཚང་ཅིག་ཡིན་ནའི་རེད་ཡང་མིན་ལས་ཁུངས་ཅིག་ནང་ཡིན་ནའི་རེད་མི་དོགས་པ་ཚ་པོ་ཅིག་གིས་ཞེ་པོ་ཅིག་ཡོང་ན་མི་ཚང་མ་སྐྱིད་པོ་མེད་པ་བཟོ་གི་འདུག་ཨ། རྒྱལ་ཁབ་ཆེན་པོ་དེ་འདྲ་ཅིག་དབང་ཆ་གང་ག་གཅིག་སྡུད་བྱེད་མཁན་གྱི་དཔོན་པོ་ཅིག་དོགས་པ་ཚ་པོ་འདི་བྱེད་དུས་ཙམ་པ་ད་རྒྱལ་ཁབ་སྐོར་ཆ་ཚང་ཁོ་ལ་ཡང་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་རེད་ད་ད་རིང་བྱས་ཙང་ཆིན་ཀང་གི་དཀའ་ངལ་དེ་ད་ཐ་མ་ཐ་མ་དེ་དེ་གང་འདྲ་ཆགས་ཀྱི་ཡོད་མེད་ད་ད་བཤད་ཐུབ་མ་རེད་ད་ཡིན་ནའི་ཕལ་ཆེར་གལ་སྲིད་ཆིན་ཀང་ལ་ཡང་དངོས་གནས་ཀྱི་ཆབ་སྲིད་དཀའ་ངལ་དེ་འདྲ་མང་པོ་འཕྲད་སོང་ད་རིང་དེ་ནས་ཡིན་ད་རིག་གལ་སྲིད་ཡང་ད་ཞི་ཅིན་ཕིང་གི་དོགས་པ་བྱེད་ཡག་དང་གསང་བ་བྱེད་ཡག་དང་འགོ་ཁྲིད་དེ་ཚོ་མར་འབུད་དུས་འབུད་ཡག་གི་བྱེད་སྟངས་དེ་ཚོ་ལས་ཀ་དེ་ཚོ་ཡིན་ན་གདུག་རྩུབ་ཆེན་པོའི་ངང་ནས་ཡིན་ན་གནོད་པ་བསྐྱལ་བྱས་ཡིན་དཔོན་རིགས་ཚང་མ་ལོག་ཉེན་ཁ་རུ་ཚུད་པ་ཨ་དཔོན་རིགས་དེ་ཚོ་དེའི་འོག་ལ་ཡོད་པའི་མི་སེར་དེ་གའི་ཚང་མ་ལོག་ཉེན་ཁའི་དཀྱིལ་དུ་བསྐྱུར་བྱས་རྒྱལ་ཁབ་ཁོ་རང་ཆ་ཚང་ལ་བདེ་བ་མེད་པ་བཟོས་པ་ཅིག་རེད་པ། འདིའི་དུས་ཚོད་འདི་ཡང་བསྐྱར་དུ་གཅིག་སླེབས་ཡོང་གི་ཡོད་པའི་བཟོ་ལྟ་ཆགས་ཡོང་གི་འདུག་བྱས་བྱས་ལྟ་ཚུལ་འདི་ག་བཟོ་ལྟ་ཞིག་འདུག་ཨ། ངས་གཙོ་བོ་འདི་སེམས་ཀྱི་འདུག་ད་ཨ་ནི་ད་དཔེ་འདི་ཆིན་ཀང་ཆ་བཞག་པ་ཡིན་ན་ཁོ་ཡིན་ན་དཔེ་རྒྱ་ནག་དམར་ཤོག་གི་དཔེ་དང་པོ་ནས་ཅིག་འོག་གི་ལས་བྱེད་ནས་ཅིག་ཡར་བཟང་སྐྱོང་དེ་རེད། འདིའི་ལམ་ལུགས་འདི་བཟོ་མཁན་དང་ལམ་ལུགས་འདི་ལག་ལེན་བསྟར་མཁན་དང་མི་ལ་གདུག་རྩུབ་དང་དེ་ཚོ་བྱེད་མཁན་གྱི་ཁོ་རང་ལག་ནང་གི་གྲས་རེད། ད་ཡིན་ནའི་ལག་དམར་དེ་ཚོའི་གྲས་དེ་ཡིན་སྐབས་རེ་སྐབས་རེ་ཡིན་ན་ཁོ་རང་སོ་སོ་རང། ལམ་ལུགས་དང་བྱེད་སྟངས་འདིའི། ཕངས་པོ་མྱོང་མཁན་ཆེ་ཆེ་འདིའི་འོག་ལ་ཡ་ད་གདུག་རྩུབ་མྱོང་མཁན་ཆགས་འདུག་དང། དེ་ནང་བཞིན་ད་དཔོན་རིགས་མང་པོའི་ཐོ་གཞུང་རེ་བཀོད་རྒྱུ་ཡིན་ན་ད་དེབ་མཐུག་ཐག་ཆོད་ཆགས་ནང་བཞིན་ཡོད་རེད་འདིའི་ནང་ལོགས་ནས་ད་གཅིག་བྱས་ན་ཕལ་ཆེར། ཆིན་ཀང། ཐོ་གཞུང་འདིའི་ནང་ལོགས་ད་གསར་ཤོས་ཀྱི་ཐོ་གཞུང་གི་མིང་གཅིག་ཆགས་ཡོད་ཟེར་གི་རེད་བསམ་ས་རེ་དྲན་གི་འདུག